རྩ་བ་རྡོ་ཡིན་ན་ཡང་དགག་ཏུ་ལོ་མ་རྡོ། རྩ་བ་སྨན་ཡིན་ན་ཡང་དགག་ཏུ་ལོ་མའང་སྨན་དུ་ཡོད་པ་བཞིན་དུ། རྩ་བ་འདོད་ཆགས་བཞིན་དུ་བསྟན་མ་ལ་ཅིའི་ཕྱིར་མི་འགལ་བ་ཡིན་ཞེས་གསུངས་པ་ལྟར་དཀོན་ལོ་ཉོན་མོངས་སོང་གི་སྐོར་ནས་ལྷུང་སྟེ་ཐོས་སོང་དགོངས་སོང་བྱས་ཀྱང་འབྲས་བུ་སྣ་མའི་ཡིད་དུ་མི་འོང་བ་ཆེན་པོ་འབྱེད་བྱེད་རྒྱལ་སྲས་བཟང་པོ་ཡི་སྐོར་ནས་ལྷུང་ན་སྲོག་གཅོད་སོགས་མི་འགལ་བས་བྱས་ཀྱང་ཚོགས་སློབ་བུ་ཆེ་རྫོགས་པ་ཡོད་དེ་སྔོན་སྟོན་པས་ལྷོ་བ་ལང་གི་གནས་སྐབས་སུ་དད་པའི་སྙིང་སྟོབས་ཆེན་པོས་འོ་སྐྱེ་བ་བཞེས་པའི་ཚེ་ཚོང་པ་ལྔ་འགྱེལ་དུ་སྙ་སྡུག་རྒྱ་མཚོས་ཤོད་པ་རིན་པོ་ཆེའི་ལུས་ནས་ཚུར་ཕེབས་པའི་ཚེ་མི་ནག་མདུང་ཐུང་ཅན་ཞེས། མི་ནག་མདུང་ཐུང་ཅན་ཞེས་པའི་མི་གཡོ་ཅན་ཞིག་གིས་ཚོང་པ་ལྔ་བརྒྱ་གསོད་པར་རྩོལ་བ་ན་དེད་དཔོན་གྱིས་གནས་སྐབས་ཚོང་པ་ལྔ་བརྒྱ་ཡི་སྲོག་སྐྱོབ་པ་དང། ཕུགས། མི་ནག་མདུང་ཐུང་ཅན་ངན་སོང་ལས་སྐྱོབ་པའི་ཕྱིར་སྙིང་རྗེ་ཆེན་པོས་བསྒྲལ་བར་མཛད་པས་བསྐལ་ཆེན་བཞི་ཁྲི་ཡི་ཚོགས་བསྡུམས་པར་གསུངས་དེ་ཡང་སྲོག་གཅོད་ཀྱི་ལས་ཁོ་རང་གི་འབྲས་བུ་ཚོགས་རྫོགས་པ་མི་སྲིད་ཀྱང་ཀུན་སློང་སྙིང་རྗེའི་སྟོབས་ཀྱིས་དེ་ཡི་འབྲས་བུ་ཚོགས་རླབས་ཆེན་རྫོགས་པ་རེད་དགེ་མི་དགེ་དང་རྣམ་སྨིན་ཡིད་དུ་མི་འོང་མི་འོང་སྟོབས་ཆེ་སོགས། ཚང་མ་ཀུན་སློང་གིས་གྱེས་ཏེ་སྔར་རྒྱ་གར་དུ་སྤྲང་པོ་རྒྱལ་རིགས་བྲམ་ཟེའི་ཁྱེའུ་གཉིས་ཡོད་པས། བྲམ་ཟེའི་ཁྱེའུ་དུས་མ་ཤེས་པར་ཕྱིན་པས་དགེ་འདུན་རྣམས་ཀྱིས་ཞལ་ཟས་མ་གསོལ་བའི་གོང་ཕུད་མི་འགྱེད་པས་ཅི་ཡང་མ་བྱིན་རྒྱལ་རིགས་ཀྱིས་དུས་ལ་མཁས་པས་ཞལ་ཟས་གསོལ་ཟིན་ནས་ལྷག་མ་ཕོ་ཕོ་རན་པའི་དུས་སུ་སློང་བས་ཤིན་ཏུ་མང་པོ་ཐོབ་པ་དང་དེས་བྲམ་ཟེའི་ཁྱེའུ་ལ་ཁྱོད་ཀྱིས་ཅུང་ཟད་རྙེད་དམ་བྱས་པས་དེས་ཁྲོས་ནས་ཁོ་བོ་ལ་དབང་ཡོད་ན་ཤཱཀྱའི་དགེ་སྦྱོང་ཐམས་ཅད་ཀྱི་མགོ་དྲུངས་ནས་བཅད་དེ། ས་ལ་བརྡོལ་བ་ཞེས་བརྡོལ་ཟེར་རྒྱ་རི་དེ་ལྷ་མོ་མོ་དོད་གཉིས་པའི་དད་པ་ཐོབ་པ་དེ་སྨད་པ། ཁོ་བོ་ལ། འགྱོད་པ་ཡོད་ན་ཉེ་རིང་ཞིག་སངས་རྒྱས་དགེ་འདུན་དུ་བྱེད་པ་ལ་ཞལ་ཟས་རོ་བརྒྱ་ཐུབ་འདུན་པ་བསྟན་པ་ཞེས་བརྡོལ་བས། བརྡོལ་བ་ཟེར། དེ་གཉིས་ཅི་ལ་ཅི་སྨྲ་ཞེས་སྙིང་དབལ་ནས་བྱུང་སྟེ་ཤེལ་གྲངས་ཤིག་ཏུ་ཉལ་བ་དང་ཤེལ་རྟ་ཡི་མཆོད་པ་ཞིག་གི། འཁོར་ལོ་ཡིས་བྲམ་ཟེའི་ཁྱེའུ་དེའི་མགོ་བཅད་དོ་དེའི་ཚེ་མཉན་ཡོད་ན་ཚོང་དཔོན་ཞིག་བུ་མེད། བུ་མེད། བུ་མེད་པར་ཤི་བ་དང་བུ་མེད་པར་ཤི་བ་དང། ཁྱིམ་པ་ཐམས་ཅད་འདུས་ནས་སུ་བསོད་ནམས་ཆེ་བ་དེ་དེད་དཔོན་དུ་གཞག་གོ་ཞེས་དེ་རྣམས་ཀྱིས་བརྟག་པར་རྩོམ་པ་ལས་རྒྱལ་རིགས་ཀྱི་ཁྱེའུ་དེ་ཤིང་གི་གྲིབ་མ་ལ་ཉལ་བ་ན་ཤིང་གཞན་རྣམས་ཀྱི་གྲིབ་མ་ཡོལ་ཀྱང་ཤིང་དེའི་གྲིབ་མ་མ་ཡོལ་བར་མཐོང་ནས་དེ་ཚོང་དཔོན་གྱི་རྒྱལ་པོར་དབང་བསྐུར་བ་དེས་ཁོ་རང་གིས་སྨྲས་པ་ལྟར་སངས་རྒྱས་དགེ་འདུན་དང་བཅས་པ་ལ་བསྙེན་བཀུར་ཆོས་ཉན་པས་བདེན་པ་མཐོང་སྟེ་དེ་ཡི་ཚུལ་མདོ་ལས་ཀྱང། ཆོས་རྣམས་ཡིད། ཆོས་རྣམས་སྔོན་དུ་ཡིད་འགྲོ་སྟེ་ཡིད་མགྱོགས་ཡིད་ནི་གཙོ་བོ་ཡིན་ཇི་ལྟར་ཡིད་རབ་གདུག་པ་ཡིས། སྨྲས་སམ་ཡང་ན་བྱས་ཀྱང་རུང་དེ་ཡིས་དེ་ནི་སྡུག་བསྔལ་ཐོབ་འཁོར་ལོས་མགོ་བོ་བཅད་པ་བཞིན་ཇི་ལྟར་ཡིད་རབ་དང་བ་ཡིས། སྨྲས་སམ་ཡང་ན་བྱས་ཀྱང་རུང་དེ་ནི་དེ་ཡིས་བདེ་བ་ཐོབ་གྲིབ་མ་རྗེས་སུ་འབྲང་བ་བཞིན་ཞེས་གསུངས་པ་ལྟར་ཀུན་སློང་བཟང་ངན་གྱི་འབྲས་བུ་ཡང་མཐོང་ཆོས་སུ་དེ་དག་འབྱུང་བ་རེད་དེས་ན་རྒྱན་གྱུར་གྱི་སྒོ་ཡིས་ཀུན་སློང་ཙམ་མེད་པར། དེའི་རྒྱུད་དུའང་ཀུན་སློང་བཟང་པོ་བཅོས་པ་གལ་ཆེ་དེ་ལྟར་རང་རེའི་ལུས་བདེའམ་ཞེས་ཁམས་འདྲི་བྱས་པའི་ཚུལ་དུ་ཇོ་བོ་ཆེན་པོས་སེམས་བཟང་པོ་བྱུང་ངམ་ཞེས་གསུངས་པས། ཞེས་གསུངས་ཀྱི་ཡོད་པ་རེད་རྗེ་བཙུན་ཙོང་ཁ་པ་ཆེན་པོས་ཀྱང་དཀར་ནག་ལས་ཀྱི་དཀར་ནག་ལས་རྣམས། བསམ་པ་བཟང་ངན་ལ་བསམ་པ་བཟང་ན་ས་དང་ལམ་ཡང་བཟང་བསམ་པ་དམན་ན་ས་དང་ལམ་ཡང་དམན་ཐམས་ཅད་བསམ་པ་དག་ལ་རག་ལས་པས་ཞེས་གསུངས་དེས་ན་ཀུན་སློང་གི་ཁྱད་པར་གྱིས་དགེ་འབྲས་ཐོབ་ཚུལ་སྟོབས་ཆེ་ཆུང་གི་ཁྱད་པར་ཤིན་ཏུ་ཆེ་སྟེ་དཔེར་ན་མི་བཞིས་མེ་ཡི་གཞི་ཡི་དུ་མ་ཚ་ཆུའི་སྙོན་དུ་དུས་ན་གཅིག་གིས་ཀོ་ལོང་བྱང་ཆུབ་ཀྱི་སྲས་དང་གཅིག་གིས་ཉིས་སྙོང་དང་གཅིག་གིས་རྗེ་དུས་ཕྱི་མ་ཡི་དུས་ཉིས་ཚང་དང་གཅིག་གིས་ཚེ་འདི་རི་ཚེ་རི་བ་དང་ནི་མེད་པ་སོང་གི་དུས་དུ་སྨིན་གྱི་སྟོད་ན་ཚེ་འདུས་པ་མོ་སྙོང་འདྲ་ཡང་འབྲས་བུ་ཐོབ་ཚུལ་ཤིན་ཏུ་མི་འདྲ་སྟེ་དང་པོ་དེ་སེམས་བསྐྱེད་ཀྱི་ཟད་པ་རྫོགས་བྱང་གི་རྒྱུད་དང་རྒྱལ་སྲས་ཀྱི་སྤྱོད་པར་རྒྱུད་ཀྱི་ཐེག་པ་ཆེན་པོ་ཆུད་ཟོས་གཞན་གསུང་དེ་ལྟར་མི་བརྗོད་འོད་ཀྱང་གཉིས་པ་དེ་ཉིད་བྱང་གི་གསུང་པས་སད་པའི་ཐར་པའི་རྒྱུད་དང་ཁུ་བའི་སྙིང་པོ།

དཀོན་མཆོག་རང་དགའ་བར་གསུངས་ས་ན་སྐྱེ་བའི་རྒྱ་མཚོའི་མཐའ་ཡོན་བྱང་ཆུབ་ཆོས་ཀྱིས་ཟིན་པའི། བྱང་ཆུབ་སེམས་ཀྱིས་ཟིན་པའི་ཟླ་བ་གསལ་ན་སེམས་དཔའ་ཙམ་ཞིག་གིས་བྱས་པའི་བསོད་ནམས་ཀྱང་ནམ་མཁས་མི་ཤོང་གསུངས་དེས་ན། ཐོས་བསམ་སྒོམ་སྒྲུབ་བསྙེན་བཀུར་མཆོད་སྦྱིན་སོགས་དགེ་བ་ཆེ་ཆུང་གང་ལ་ཡང་ཀུན་སློང་མ་བཅོས་ན་དེ་དོན་གྱིས་མེད་པར་སྐྱེས་པ་ཡིན་དེ་ཡང་ཐོག་མར་ཀུན་སློང་ནན་ཏན་དུ་བཅོས་དགོས་ཤིང་དེ་ཡང་ཐེག་པ་ཆེན་པོའི་ཆོས་ཡིན་པས་དགེ་སེམས་ཙམ་གྱིས་མི་ཆོག་པར་དགེ་སེམས་ཁྱད་པར་ཅན་བྱང་ཆུབ་ཀྱི་སེམས་ཀྱིས་ཟིན་དགོས་བྱང་ཆུབ་ཀྱི་སེམས་བཅོས་མིན་རང་བཞིན་གྱིས་ཡོད་ན། དེ་ལྟར་མི་དགོས་ཀྱང་བཅོས་མ་ཟིན་ཏེ་དགོས་ཚེ་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཞེས་ལམ་སེང། བརྗོད་ཀྱང་ཡིད་འགྱུར་མི་ཐེབས་པས་ག་རེ་ཡིན་ཟེར་ད་ཀུན་སློང་བཅོས་ཚུལ་དེ་རེད་ཀུན་སློང་བཅོས་དགོས་པའི་རྒྱུ་མཚན་དེ་ག་རེ་ཟེར་ན་ད་ང་རང་ཚོ་ལུས་རྣམ་སྣང་གི་ཆོས་བདུན་ལྡན་ལ་བཟོ་བ་སོགས་བྱས་ཚར་སོང་ནས་མར་བསྡད་ནས་ཀུན་སློང་བཅོས་དགོས་རེད་ཀུན་སློང་དེ་ག་པར་རེད་དོ་ད་དེ་གོ་ལ་ཉོན་མོངས་པའི་དབང་དུ་སོང་འདུག་ན་ཨོ་ཨོ་གྲོངས་ཉོན་མོངས་པའི་དབང་དུ་མ་སོང་བར་བྱས་ན་དགེ་སེམས་ངོས་ནས་བསྡད་འདུག་ན་དེ་ནི་ད་ག་རང་བྱས་བཞག།

གལ་ཆེན་པོ་ཞིག་ཡོད་དེ་དེ་ཡིན་པ་རེད། ད་ལྟ། རྗེ་བདག་ཉིད་ཆེན་པོས་བསམ་པ་བཟང་ན། ས་དང་ལམ་ཡང་བཟང་གསུངས་འདུག་པ། ས་དང་ལམ་ཡང་བཟང་ཟེར་ཡིན་ཙང་ད། བསམ་པ་བཟང་པོ་དེ་འཁྱེར་ཡག་དེ་ནི་གལ་ཆེན་པོ་རེད། དེའི་ནང་ནས་ང་རང་ཚོ། ཆོས་བྱེད་ཁག་ལ་ཁག་དེ་ད་ཡིན་གཅིག་མིན་གཅིག་བསམ་པ་བཟང་པོ་ཞིག་འཁྱེར། ད་ང་རང་ཚོ་དུས་རྒྱུན་དུ་ཉམས་ལེན། གཞན་པ་མེད་པ་ཡིན་ནའི་དེ་ཚོ་རང་གི་འགྲུལ་ཆགས་ཉམས་རྟོགས་ཀྱི་ཚོགས་ནང་ལ་བཅར་ནས། ཆོས་རྭ་ནི་ཁ་ངག་གཏོང་བ་ལ་སོགས་པ་དོ་དེ་ཚོ་བྱེད་དེ་ཀོ་ལ་ཀུན་སློང་བཟང་པོ་ཞིག་འཁྱེར།

མི་ལ་འདྲེས་བྱས་ནས་གསུངས་འདུག་པ། ད་སྒྲོལ་མ་སོགས་ཉི་མ་གཅིག་དག་ཆ་ཚང་གཅིག་འདོན་པ་ཡིན་ན། མི་བཞི་ཡོད་པ་བྱེད་མི་བཞི་ཡོད་ན་མི་གཅིག་དེ་ག་རེ་ཟེར་ན། ད་རེས་འདོན་པ་དེ་འདོན་བྱས་ནས་ང་ལ་དོ་དགོང་ད་སྐུ་ཡོན་ཆེ་ཆུང་ག་འདྲ་ཞིག་སྟེར་ཡོང་ད་དཀའ་ལས་བརྒྱབ་པ་དེར་སྐུ་ཡོན་ག་འདྲ་ཞིག་ཐོབ་ཡོང་སོ་སོ་སྒྲོམ་བྱེད། དངུལ་ག་འདྲ་འདྲ་ཞིག་ཡོང་གི་རེད་སོ་སོ་སྒྲོམ་བྱེད། ཀུན་སློང་དེ་འཁྱེར་ནས་འདོན། ད་མི་གཉིས་པ་དེ་གྱིས་གཉིས་པ་དེ་གྱིས་དེ་མ་ཡིན་པ། ད་རང་གི་སྡིག་པ་མང་པོ་བསགས་ཚར་རེད་སྡིག་པ་དེ་སྦྱངས་ནས་ཕྱི་མ་ངན་སོང་དུ་མི་འགྲོ་བ་བྱེད།

སེམས་ཅན་ཐམས་ཅད་དེ་ནས་སྡུག་བསྔལ་ལས་ཡང་ཐར་བྱས་ནས་སངས་རྒྱས་ཀྱི་གོ་འཕང་ལ་འགོད་དགོས་གསུངས་སོ་སྒྲ་མི་སྐྱེ་འདོན་པ་ཡིན་ན། འདོན་ཡང་དཀའ་ལས་བྱས་པ་གཅིག་དང་རེད་བ། འདོན་པ་མང་པོ་བྱས་པ་གཅིག་དང། འདོན་ཡག་གི་ཆོས་དེ་ཡང་རྩ་ཆེན་པོ་ཡིན་པ་བྱས་པ་གཅིག་དང། དགོང་དག་རྫོགས་པ་ཡང་ཉམས་རྟོགས་རྫོགས་གོ་ང་སྐྱེས་པ་ཡིན་ན་འཁོར་བཞི་པོ་དེ་ཧང་སངས་ཆེན་པོ་ཞེ་དྲག་བྱུང་བ་རེད། ཧང་སངས་ག་རེ་བྱུང་བ་རེད་ཟེར་ན་དང་པོ་འདོན་མཁན་དེ་ཡིན་ན་ཚེ་འདི་དང་འབྲེལ་བ་དེ་བྱུང་ཙང་ཟེར་ན་འབྲས་བུ་ད་ག་ཟད་པ་རེད་ད། དགོང་དག་སྐུ་ཡོན་གྱི་དངུལ་ག་ཙམ་བསྟན་ནས་ཅིག་སྟེར་གྱི་རེད་བ་ཉི་མའི་ཁོ་ལྟོ་ཆས་དེ་ཟ་དགོང་དག་སྐུ་ཡོན་ཅིག་སྟེར་སྐུ་ཡོན་དེ་ཁྱེར་ནས་ཡོན་བདག་ཟེར་ན་དེ་གསང་བ་འདུས་པ་འདོན་པ་དེའི་འབྲས་བུ་ད་ག་རང་རྫོགས་པ་རེད་རྫོགས་པ་དང་གཅིག་མ་ཟད་པ་ཀུན་སློང་ཚེ་འདི་ཡི་དོན་དུ་གཉེར་བ་ཡིན་ཙང་མི་དགེ་སྡིག་པ་ཡང་མང་པོ་ཅིག་བསགས་ཚར་ཡོད་ས་ཡིན་གྱི་སྡིག་པ་མང་པོ་ཅིག་བསགས། ཆོས་དེ་ག་རེ་རེད་ཟེར་ན་ཆོས་ཐེག་པ་ཆེན་པོའི་ཆོས་བྱེད་གོ་རེ་བ་ཐེག་པ་ཆེན་པོའི་ཆོས་འདོན། དེ་ཡི་ནང་ནས་གསང་སྔགས་བླ་མེད་ཀྱི་ཆོས་བླ་ན་མེད་པ་དེ་འདྲ་ཅིག་དོན་གོ་རེ་འདོན་མཁན་གང་ཟག་གི་ཆ་ནས་སྡིག་པའི་ལས་རྟོགས་དགོས་ལ། འབྲུག་པ་གཙང་པ་རྒྱ་རས་ཀྱིས་གསུང་གི་འདུག་པ། མདོར་ན་འཆི་བ་མི་རྟག་པ་བདག་གི་རྒྱུད་ལ་མ་སྐྱེས་ན་གསང་བ་འདུས་པ་མི་ཟབ་སྟེ། མི་རྟག་རྒྱུད་ལ་སྐྱེས་པའི་ཚེ་སྐྱབས་འགྲོའི་ཚིག་གསུམ་ཟབ་པ་ཡིན། འཆི་བ་མི་རྟག་པ་དེ་ནི་བཅོས་མིན་གྱི་རྒྱུད་ལ་སྐྱེས་ཟིན་ན་སྐྱབས་འགྲོའི་ཚིག་གསུམ་དེ་ཟབ་ད་ག་མ་སྐྱེས་ན་གསང་བ་འདུས་པ་ཟབ་མོ་ག་གེ་མ་རེད་གསུངས་པ་རེད་བ་སྤྱིར་ཆོས་ཟབ་མི་ཟབ་དང་སྤྱིར་ཆོས་དེ་ཐེག་པ་ཆེན་པོའི་ཆོས་ཡིན་པ་མ་ཤེས་པར་གང་ཟག་རང་ཉིད་ཆ་ནས་བཟང་ངན་དང་ཐེག་པ་ཆེན་པོ་ལ་སོགས་པ་དེ་ཚོ

མཐོང་ཆོས་ཀྱི་སྒོ་ནས། སྡུག་བསྔལ་ད་ག་རང། མཐོང་ཆོས་ཀྱི་འབྲས་བུ་ད་ག་རང་སྨིན་ཡ་དེ་འདྲ་ཡོད་ཟེར་ཧ་མ་རྒྱལ་རིགས་ཀྱི་སྤྲང་པོ་གཅིག་དང་བྲམ་ཟེ་རིགས་ཀྱི་སྤྲང་པོ་གཉིས་སྤྲང་པོ་ཡིན་པ་གཅིག་པ་བྱས་གཉིས་ཡོད་ཡིན་པ་རེད་གཉིས་ཡོད་དེ་གོ་ལའི་ཁོ་ཚོས་ཁོ་གཉིས་པོ་དེ་རྟག་པར་གྱི་ལྟོ་སློང་ག་འགྲོ་གི་རེད། བྲམ་ཟེ་རིགས་དེ། དུས་དང་དུས་མ་ཡིན་པ་ལ་མི་མཁས་པ་བྱས་ནས་ནི་དགེ་འདུན་ཞལ་ཟས་མ་མཆོད་གོང་ནས་ལྟོ་སློང་ག་འགྲོ།

དགེ་འདུན་གྱིས་མཐོང་ཆུང་བྱས་ནས་མ་སྟེར་རེ་ཟུང་བསོད་ནམས་ཀྱི་ཁོང་ཁྲོ་ཟ་ནས། ཁོང་ཁྲོ་ཟ་བྱས་ནས་ང་ལ་དབང་ཆ་ཅིག་བྱུང་བས་ན་དགེ་སློང་དེ་དག་མགོ་བོ་བཅད་པ་བྱས་མགོ་བོ་བཅད་ཀྱིས་བཅད་པ་བྱས། དེ་འདྲ་ཅིག་བཤད་ཡིན་པས། ད་དགེ་འདུན་ཟེར་མཁན་དེ་བསོད་ནམས་ཀྱི་ཞིང་མཆོག་རེད་བ་བསོད་ནམས་ཀྱི་ཞིང་མཆོག་ཡིན་ཙང་ད་སྡིག་པ་ཆེན་པོ་ཞེ་པོ་ཅིག་ཁ་འགུལ་ཐེངས་གཅིག་གིས་སྡིག་པ་མི་དགེ་ཚབས་ཆེན་ཅིག་བསགས་རེད་བ་ཚབས་ཆེན་ཅིག་བསགས། ད་རྒྱལ་རིགས་དེ་གིས་ལྟོ་ཆས་ཞེ་དྲག་རག་ནས་ཁོ་དགའ་ནས་ཁོ་དགའ་ནས་ང་ལ་ཡང་ནི་དབང་ཆ་ཞིག་བྱུང་ནས་རྒྱུ་མ་དཔལ་འབྱོར་ཡག་པོ་བྱུང་བས་ན་ནི་ཉན་ཐོས་དགེ་འདུན་གཙོ་བྱས་པ་བས་བསོད་སྙོམས་བསོད་སྙོམས་འབུལ་གྱི་ཡིན་གསུངས་སུ་དྲངས་བྱས་ཨ་དེ་འདྲ་ཅིག་ཁ་ནས་བཤད་པ་ཡིན་པ་རེད་དེ་ཁོ་རང་རང་བཤད་པ་ཙམ་གྱིས་བསོད་ནམས་ཆེན་པོ་ཅིག་བསགས་པ་དང། ཁ་ནས་སྨྲ་བ་ཙམ་གྱིས་བསོད་ནམས་ཆེན་པོ་བསགས་ཡ་གཅིག་གིས་མགོ་གཅོད་ཀྱི་ཡིན་ཟེར་ནས་སྡིག་པ་ཆེན་པོ་བསགས་གཅིག་གིས་བསོད་སྙོམས་འབུལ་གྱི་ཡིན་ཟེར་ནས། ཕུལ་ཡ་ཕུལ་ཡོད་མ་རེད་མགོ་གཅོད་ཐུབ་ཡོད་མ་རེད་གཅིག་གིས་སྡིག་པ་ཆེན་པོ་བསགས། གཅིག་གིས་དགེ་བ་ཆེན་པོ་བསགས། ད་ང་རང་ཚོ་ཚིག་རྩུབ་སྨྲ་བ་དེ་དེ་འདྲ་རེད་བ་ཚིག་རྩུབ་ཚིག་རྩུབ་ཟེར་མཁན་དེ་ཁ་འགུལ་ཐེངས་གཅིག་གིས་གཅིག་གིས་དགེ་བ་བསགས་ཐུབ་གོ་རེ་གཅིག་གིས་སྡིག་པ་བསགས་ཐུབ་གོ་རེ་བ། ད་ཁོ་གཉིས་གཉིས་པོ་གཅིག་བསོད་ནམས་ཆེན་པོ་ཅིག་བསགས་གཅིག་བསོད་ནམས་མ་ཡིན་པ་ཆེན་པོ་ཅིག་བསགས་པ་ཡིན་ཙང་སྤྲང་པོ་དེ་ག་བ་ག་ས་འགྲོ་སྤྲང་པོ་རྒྱག་ས་ན་ཉལ་སྡོད་གི་རེ་བ་ལམ་ཁ་ན་ཉལ་གི་རེ་ག་བ་ག་ས་ཉལ་སྡོད་གི་རེ་བ། ད་ཉལ་བསྡད་དེ་ཉི་མ་གཅིག་ནི་འཁོར་ལོ་ཤིང་རྟ་འཁོར་ལོ་སླེབས་འོང་བྱས་ནས། ཁོ་གཉིད་ཁུག་དེ་བར་དེ་ཁོའི་མགོ་ལ་ཤིང་རྟ་འཁོར་ལོ་བགྲོད་ཚེ་ནི་མགོ་བཅད་བཞག། ཁོ་རང་ཤེས་པ་ན་ཡིད་ཀྱི་ནི་ཁོ་རང་མགོ་བཅད། ཁོ་རང་མགོ་བཅད་ནས་དེ་ག་རེ་ཟེར་མཐོང་ཆོས་མྱོང་འགྱུར་གྱི་ལས་དེ་བྱུང་བ་རེད་པ། དགེ་འདུན་ལ་དཔེར་ན། མགོ་བཅད་ཀྱི་ཡིན་ཟེར་དེ་ཡི་བསོད་ནམས་མ་ཡིན་པའི་ལས་པོ་ཆེ་ཅིག་བསགས་པ་ཡིན་ཙང་དེ་ཡི་འབྲས་བུ་དེ་ཚེ་འདི་ཉིད་ལ་མགོ་བཅད་ཀྱི་ནི། དེ་ཙམ་གྱིས་དག་གི་རེད་པས་ཟེར་ན་དེ་ཙམ་གྱིས་དག་གི་མ་རེད་པ་སྐྱེ་བ་འབུམ་ཕྲག་མང་པོའི་བར་དུ་མགོ་བཅད་ཀྱི་རེད་པ། མངོན་སུམ་མཐོང་ཆོས་ཁོ་རང་རང་ནི་མགོ་བཅད། ད་རྒྱལ་རིགས་ཀྱི་རྒྱལ་རིགས་ཀྱི་སྤྲང་པོ་དེ་བསོད་ནམས་རྒྱ་ཆེན་པོ་བསགས་པ་ཡིན་ཙང་དེའི་རྒྱུད་དུ་ག་པར་བསྒྲུབས་པ་ཡིན་ནས་ཁོ་ཉིད་ས་དེ་ཚོ་ལས་ཉི་མའི་གི་ཉི་མའི་འོད་དེ་མ་ཕོག་པ་ཅིག་བྱས་ནས་ཤིང་གི་གྲིབ་ནག་གིས་ཕར་བཀབ་བྱས་བསྡད་ཡོད་རེད་ཤིང་ཡལ་ནས་ཉི་མ་ཡར་ཡར་འགྲོ་དུས་ཁོ་ལ་གྲིབ་ནག་དེ་ཕར་དུ་འགྲོ་དགོས་རེད་པ། ཉི་མ་ཡར་ཡར་འགྲོ་དུས་ཁོ་ལ་གྲིབ་མ་མར་མར་ཤུད་འགྲོ་དགོས་རེད་པ། ཡིན་ནའང་ཁོ་གྲིབ་མ་ཤིང་ཁོ་རང་བསྡད་ས་གི་ཤིང་དེ་གྲིབ་མ་མར་མ་འགྲོ་བར་བྱས་ཉི་མ་ཐག་རིང་པོ་སླེབས་ཚར་ནས་ད་ལྟའི་གྲིབ་མ་དེ་ཁོའི་མགོ་ལ་ཏག་ཏག་ཉི་གདུགས་ཕུབ་པ་འདྲ་བོ་ཅིག་བྱས་ནས་ཕུབ་བྱས་བསྡད་ཡོད་རེད།

དེ་ཁོ་ན་ཉིད་ཅེས་གསུངས་ཏེ་ཚེ་འདི་ལ་འབྲས་བུ་དེ་ཙམ་ཞིག་ཡོང་གི་རེད་ཟེར་དེ་ཁོ་ན་ཉིད་ཕྱི་གསལ། དཔེར་ན་ཚེ་རིང་བ་སོང་ལ་སྡོད་པའི་ཆེད་དུ་ཚེ་སྒྲུབ་བྱེད་པ་དང་ཚེ་དབང་ཞུ་བ་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་ཚེ་འདི་ལ་ཕན་པ་དེ་ཙམ་ཞིག་ཡོང་གི་རེད་ཟེར་ཕྱི་མ་ལ་ག་བ་འགྲོ་གི་རེད་ཟེར་ན་དེ་ལ་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པ་དེ་ཚོ་འགྲོ་གི་རེད་གསུངས་འདུག་པ། ད་ནི་ནི་ཕྱི་ནས་བར་ཆད་བཟློག་པའི་ཆེད་དུ་བསྐང་གསོ་གཏོང་བ་བར་ཆད་བཟློག་པའི་ཆེད་དུ་གདུགས་དཀར་འདོན་པ་གདུགས་ཤེར་སེང་གསུམ་འདོན་པ་ལ་དེ་ཚོ་བྱེད་པ་བརྗེད་ཆོག་རུང་བ་ཚེ་འདི་ལ་དེ་ཙམ་ཞིག་ཡོང་གི་རེད་ཟེར་ཕྱི་མ་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་པ་དེ་ཚོ་འགྲོ་གི་རེད་པ། དཔལ་ལྡན་འགྲོ་གི་རེད་པ། དེ་ནས། ཚེ་རིང་ཡ་ཆེད་དུ་དང་དཔལ་འབྱོར་ཆེན་པོ་ཡོང་ཡ་ཆེད་དུ་གཡང་སྒྲུབ་བྱས་པ། ད་ག་ནོར་གྱི་སྒྲོལ་ཆོག་བཏོན་པ་ཚེ་འདི་ལ་ནི་དཔལ་འབྱོར་ལ་སོགས་པ་ཕན་གྱི་རེད་དེ་ཚེ་ཕྱི་མ་ཁོ་ཕན་མ་ཐོགས་ཟིག་བཞག་པ། ཕན་མ་ཐོགས་ཟིག་ཅེས་ད་ནི་ཆོས་སུ་འགྲོ་དང་མ་འགྲོ་དེ་ཆོས་སུ་འགྲོ་དང་མ་འགྲོ་དེ་ཀུན་སློང་ཁོ་རང་ལ་རག་ལས་པ་དེ་ཇོ་བོ་རྗེས་གསུངས་པ་དེ་ད་ག་རང་དེ་རེད་ཡོད་པ། གཞན་དམྱལ་བ་ཅིག་ཡི་དྭགས་ཅིག་དུད་འགྲོ་ཅིག་ཟེར་ཡོད་མ་རེད་དམྱལ་བ་ཡི་དྭགས་དུད་འགྲོ་གསུམ་ལ་སྐྱེ་བ་དེ་བདེ་བ་མི་འགྱུར་ཡོད་ཀྱི་ས་གོ་བ།

གཉིས་པ་ནི་ལོ་མང་པོའི་བར་དུ་བདེ་བར་བྱེད་དགོས་རོ། དེ་ཡི་ས་ནི་གནས་སྐབས་ཀྱི་རིལ་ཚོགས་པ་དང་མཚུངས་པ་དེ་དག་ཐམས་ཅད་ཚེ་ལས་ཐག་བཅད་དང་ཐག་ཐུན་ནས་བཤད་པ་ཡིན་ན་མི་ནག་འདོན་འགྲོ་སྟེ། གཉིས་པ་ནི་ཅི་མི་འགོ་ཡང། ཁོ་གི་དོན་དུ་རང་ཉིད་པས་གཉིས་པ་ནི་འགྲོ་ཉིད་འདོད་པ། དད་པས་ཉིན་གཅིག་བྱེད་ཡིན་ན་ཁོ་ཡི་ཚ་དེ་ང་རང་རང་གཉིས་པ་ནི་འགྲོ་བར་བྱེད་ཀྱི་ཡིན་གསུངས་སོ་བྲམ་གྱིས་སྙིང་རྗེ་ཆེན་པོ་བསྐོར་ནས་གནང་བྱོས།

བསྐལ་པ་མང་པོ་གཅིག་པ་ཚོ་ནི་ཚོགས་གོ་ཆོད་པ་ཨ་ཚོགས་སུ་གཅིག་ནས་བྱུང་བ་འདུག་དེ་རེད་ཟེར་དེ་ཀུན་སློང་གི་སྒོ་ནས་རག་ལས་པ་རེད་དེ་ཡིན་ཙང་ང་རང་ཚོ་ད་རེས་ནས་དེ་བརྒྱུད་དུ་ཀུན་སློང་བཅོས་ཡག་དེ་ན་ད་ག་ད་རེས་དེ་རེད་ག་རེད་ཟེར་བདག་གིས་དལ་འབྱོར་ནི་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་དེའི་ཆེད་དུ་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་བསྒོམ་པར་བྱའོ་ཞེས་གསུངས་ཁ་སང་ཁ་སང་ཞུས་པ་ལྟར་དལ་འབྱོར་དོན་གཅིག་གཉིས་ཀ་ནི། སེམས་བསྐྱེད་ཀྱི་བར་རིམ་བཞིན་གསལ་འདེབས་བྱས་ན་ཡིད་འགྱུར་ཐོན་པ་ཡོང། སྔོན་གྱི་དམ་པ་རྣམས་ཀྱིས་ཀུན་སློང་བཅོས་ཚུལ་རྒྱས་བསྡུས་སྣ་ཚོགས་ཤིག་གསུངས་པ་འགའ་ཞིག་གིས་བློ་ལ་བཟུང་ནས་ཡིད་འགྱུར་ཅི་ཡང་མི་ཐོན་པར་འདོན་པ་ཁོ་ན་ཡིས་ཆོག་པར་བྱས་ཀྱང་ཀུན་སློང་སེམས་ལ་བཅོས་དགོས་ཀྱི་ཁ་ལ་བཅོས་པ་མིན་པས། ཀུན་སློང་བཅོས་ཚུལ་དེ་བས་སོ་སོའི།

ངག་ནས་བརྗོད་པ་ལྟར་གྱི་སེམས་དང། འདྲེས་པའི་ཡིད་འགྱུར་ཡོང་ཐབས་བྱེད་དགོས། ཡིད་འགྱུར་ཡོང་ཐབས་བྱེད་དགོས། དེ་ལྟར། ཀུན་སློང་དགེ་སེམས་ཁྱད་པར་ཅན་གྱི་ངང་ནས་སྐྱབས་འགྲོ་སེམས་བསྐྱེད་བྱ་བ་སྟེ། ད་ལམ་ལམ་རིམ་གསུམ་སྦྲགས་པ་ཡིན་པས། སྦྱོར་ཆོས་ལ་ཡང་སྐྱབས་ཡུལ་ཚོགས་ཞིང་སོགས་མི་འདྲ་བ་སོ་སོར་ཡོད་པས་མ་འཁྲུལ་བར་བྱ་དགོས། ད་ལྟ་ཉམས་སུ། དེ་དག་ད་ལྟ་ཚོགས་སུ་ཕྱག་ལེན་ལྟར་ལྷོ་བརྒྱུད་ཀྱི་སྦྱོར་ཆོས་སྦྱོར་པ་བདེ་ཕྱིར་འདོན་པ་ཡིན་ཀྱང་རྒྱུན་གྱི་ཞལ་འདོན་མྱུར་ལམ་གྱི་སྦྱོར་ཆོས་ཡི་སྟེང་ནས་མཛད་དགོས།

སྐྱབས་འགྲོ་བྱ་བ་ལ་ཐོག་མར་སྐྱབས་ཡུལ་གསལ་འདེབས་དགོས་པ་ཡིན་ཙང་ད་ཀུན་སློང་བཅོས་རྒྱུ་དེ་ཁ་སང་ཞུས་པའི་ནང་བཞིན་བྱས་ནས་དལ་འབྱོར་དོན་ཆེ་རྙེད་དཀའ་ནས་བསམ་བློ་གཏོང་བྱས་ནས་རང་ཉིད་ཡིན་ནི་ལུས་རྟེན་དེ་ཐོག་མར་རྩ་ཆེན་པོ་ཡིན་པ་ལུས་རྟེན་དེ་རྩ་ཆེན་པོ་ཡིན་ན་ཡང་དོན་ག་རེ་བསྒྲུབ་དགོས་རེ་ཟེར་ན་དོན་དེ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་བསྒྲུབ་ཐུབ་ཀྱི་ཡོད་ན་ཐར་པ་ལ་སོགས་པ་དེ་ཚོ་ད་བས་སྣང་མཐའ་མེད་པར་བསྒྲུབ་ཐུབ་ཀྱི་ཡོད་པ་དེ་ལྟ་བུའི་ལུས་རྟེན་དེ་འཕྲོ་བརླག་བཏང་བ་ཡིན་ན་ཧ་ཅང་ཕངས་པོ་ཡིན་པ་ཕྱིས་ནས་དེ་ལྟ་བུ་རྙེད་རྒྱུ་མེད་པར་ལྟོས་ཟིན་ནས་སེམས་ལ་བསམ་བློ་གཏོང་གིན་གཏོང་གིན་ཅི་མ་ཡང་ནས་དེ་ཡང་ད་ལྟ་ཉིད་ནས་མ་བསྒྲུབས་ན་ནི། གཤིན་རྗེའི་འཆི་བདག་ཡི་ཁ་ལ་ནི་སྲོག་སྙིང་དང་དར་རས་ལ་ཡང་ནི་ག་དེ་སྒྲོ་སྒྲོ་ཡོད་ཧ་མ་གོ། སྲོག་སྙིང་ཆུས་གྱེས་ནས་བདེ་དྲོད་མི་མི་ལུས་ལ་བདེ་དྲོད་ཡིན་ནོ་སྲོག་སྙིང་དར་ཚོས་རེ་དེ་བཀོལ་ལ་ནི་ཉིན་གསུམ་ལ་མ་སྐྱོ་བ་ལེན་ཚར་ཡང་ཧ་གོ་མ་རུང་བ་ཨོ་དེ་འདྲ་སྲོག་རླུང་གཏོང་ཚོད། ད་ལྟ་ད་ལྟ་ཉིན་ནས་མ་དྲོས་ན་ནི་ཆུ་བ་མི་རྟག་པ་སྲིན་འདི་མགོ་ལོག་ཏུ་བདེ་བློ་མེད་པ་ཕ་རྒྱང་དང་དེ་འདྲ་བྱས་ཆུ་ནི་མེད་པ་སྲང་དང་ལྗིད་ཏིག་ཕྱི་མ་གཉིས་སྔོན་དུ་གང་ཡོད་ལྟོས་མེད་པ་དེ་འདྲ་ཡིན་ས་ད་ལྟ་ད་ལྟ་ཉིན་ནས་ཆུ་ལ་འཇོག་དགོས་པ། ཆུ་དེ་ཡང་ག་རེ་ལ་འཇོག་དགོས་གོ་རེ་ཟེར་ན་ནི། སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཐབས། ཐེག་པ་ཆེན་པོའི་ཆོས་ཅིག་ལ་འཇུག་དགོས་པ། ཐེག་པ་ཆེན་པོའི་ཆོས་དེ་ད་ལྟ་ད་ལྟ་ཉིད་ནས་ཉམས་སུ་ལེན་དགོས་པ། ད་ལྟ་ད་ལྟ་ཉིད་ནས་ཉམས་སུ་མ་ལེན་པར་ཕྱི་བཤོལ་གྱིས་དེ་བྱེད་པ་ཡིན་ན་རང་ཉིད་ནི་ངན་སོང་གསུམ་དུ་མར་སྐྱེས་བྱས་ནས། དམྱལ་བ་ལ་སྐྱེས་པ་ཡིན་ན་ཚ་གྲང་གི་སྡུག་བསྔལ་གྱིས་མནར་བྱས་ནས་ཆོས་བྱེད་ལོང་ཁྱོན་ནས་མེད་པ། ཡི་དྭགས་ལ་སྐྱེས་པ་ཡིན་ན་བཀྲེས་སྐོམ་གྱི་སྡུག་བསྔལ་གྱིས་བས་ཟས་ཟ་རྒྱུ་ཅིག་དང་འཐུང་རྒྱུ་ཅིག་ག་པར་ཡོད་བསམ་བསམ་འདྲ་བོ་ཅིག་དེ་རྐྱང་པ་བསམ་བློ་གཏོང་བ་མ་གཏོགས་ཆོས་ཁྱོན་ནས་དྲན་ཡག་མེད་པ། དུད་འགྲོ་ལ་སྐྱེས་པ་ཡིན་ན་གླེན་ཞིང་གཏི་མུག་པའི་སྡུག་བསྔལ་བས། མ་ཎི་ཚིག་རྐང་གཅིག་ཀྱང་བགྲང་ཤེས་མ་རུང་བ་དེ་འདྲ་ཅིག་ཡོང་གི་རེད་སོང་ཙང་ཐམས་ཅད་ད་ངན་སོང་དེ་དག་ལས་སྐྱོབ་པའི་སྐྱབས་དེ་ཡིན་ན་དཀོན་མཆོག་བསླུ་བ་མེད་པའི་སྐྱབས་ནི་དཀོན་མཆོག་གསུམ་པོ་དེ་ཁོ་ན་ཡིན་པ་དང་དཀོན་མཆོག་གི་བསླབ་བྱ་དེ་ཡང་དེ་ནས་ཡིན། ཚུལ་བཞིན་དུ་མ་བསྲུངས་ན་དཀོན་མཆོག་གིས་སྐྱོབ་མི་ཐུབ་པ་དཀོན་མཆོག་གི་བསླབ་བྱ་དེ་ག་རེ་རེད་ཟེར་ན་དཀར་ནག་ལས་འབྲས་གཉིས་པོ་དེ་ཚུལ་བཞིན་དུ་བས། བླང་དོར་ཚུལ་བཞིན་དུ་ལག་ལེན་ལ་བསྟར་དགོས་པ། དེ་ལྟ་བུ་ལག་ལེན་ལ་བསྟར་བྱས་ནས་ནི་ཚེ་ཕྱི་མ་ངན་སོང་དུ་འགྲོ་མི་དགོས་པ་བྱས་ནས་བདེ་འགྲོ་ཡི་གོ་འཕང་ཅིག་ཐོབ་པ་ཡིན་ནའི་བདེ་འགྲོ་ཟེར་མཁན་དེ་ཡང་སྡུག་བསྔལ་ཁོ་ན་མ་གཏོགས་བདེ་བ་རྩ་བ་ནས་མེད་པ། དེ་ཡང་དུས་རྟག་ཏུ་སྡུག་བསྔལ་གསུམ་གྱིས་རྒྱུན་ཆད་མེད་པར་གྱུར་ནས་མནར་བསྡད་ཀྱི། མནར་བསྡད་ཀྱི་ཡོད་པ། དེ་དག་སྡུག་བསྔལ་འདི་དག་ནི་ང་རང་ཚོ་མི་འདོད་བཞིན་དུ། མི་འདོད་བཞིན་དུ་ནི་དགྲ་མི་འདོད་པ་དང་ཕྲད་པའི་སྡུག་བསྔལ་དང་གཉེན་སྡུག་པ་དང་བྲལ་བའི་སྡུག་བསྔལ་འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་ལ་སོགས་པ་ཐོག་ཏུ་ཆར་བབས་པ་ནང་བཞིན། མདོར་ན་དེ་ནི་ངན་སོང་དང་འཁོར་བ་བདེ་འགྲོ་གཉིས་པོ་དེ་ལ་མཐོ་དམན་གྱི་ཁྱད་པར་ཙམ་མ་གཏོགས་སྡུག་བསྔལ་གྱི་རང་བཞིན་ཡིན་པ་གཅིག་པ་ལྕགས་སྲེག་གི་ཁང་པ་ནང་དུ་སྲེག་བསྡད་པ་ཡིན་པ་གཅིག་པ་དེ་འདྲ་ཅིག་སོང་ཅིག།

ཁ་སྐོམ་ཡག་དེ་ཆེ་རུ་ཆེ་རུ་ཆེ་རུ་འགྲོ་དགོས་རེད་བ། མཛེ་ནད་མཛེ་ནད་མེ་ལ་བསྲོས་ནས་མཛེ་ནད་ཟ་ར་ལངས་ཏེ་དེ་ས་མེ་ལས་ཏིང་ཏིང་གོ་ལ་ཁོ། ཚ་ཤ་རྒྱུ་ཡག་དེ་ཆེ་རུ་ཆེ་རུ་ཆེ་རུ་འགྲོ་མ་གཏོགས་ཞི་བ། ནག་སུ་དེ་མང་ཆག་གོ་མར་བ། ཨོ་དེ་ནང་བཞིན་ཅིག་ཆགས་ཀྱི་རེད་སང་སེ་ར་མི་བྱེད། དེ་ནང་བཞིན་ཆགས་ཀྱི་རེད་དེ་ལས་ག་རེ་བྱེད་དགོས་རེད་ཟེར་ན་སྡུག་བསྔལ་ཐམས་ཅད་དང་བྲལ་བ་ཅིག་དང་བདེ་བ་ཐམས་ཅད་དང་ལྡན་པ་ཅིག་བྱེད་དགོས་དེ་ཡང་རང་ལ་དབང་མེད། ཨོང། དེ་དག་གི་ནུས་པ་དེ་སུ་ལ་ཡོད་ཟེར་ན་ཡང་དག་པར་རྫོགས་པའི་སངས་རྒྱས་ཉག་གཅིག་ལ་ཡོད། དེ་ཡིན་ཙང་བདག་གིས་མ་དེ་དག་གི་དོན་དུ་ཆེད་དུ་བྱ་བའི་སེམས་ཅན་ཐམས་ཅད་ཀྱི་དོན་དུ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ་གསུངས་སོ་སྙམ་བྱེད་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ། དེ་ལྟ་བུ་ཐོབ་པར་བྱའོ་སྙམ་པའི་སེམས་དེ་དུས་ནམ་ཡང་བས་རང་གིས་གཏོང་བར་མི་བྱའོ་སྙམ་པའི་དམ་བཅའ་ཅིག་མ་བྱས་ན་སེམས་བསྐྱེད་ངོ་མ་དེ་ཡོང་གི་མེད་པས། ཐོབ་པར་བྱའོ་སྙམ་པའི་སྨོན་པ་ཙམ་ཡོད་པར་ཟད་ཡིན་ནའི་དམ་བཅའ་ཅིག་ངེས་པར་དགོས་པ་རེད། དེ་ལྟ་བུ་བློ་གཅིག།

མྱུར་ལམ་ལུགས་ཀྱི་སྐྱབས་ཡུལ་ནི། མདུན་གྱི་ནམ་མཁར་ཧ་ཅང་མཐོ་ན་རྒོད་པ་དང་ཧ་ཅང་དམའ་ན་བྱིང་བ་བྱིང་བ་བྱེད་པས་རང་གི་མཚམས་སྨིན་མཚམས་ཀྱི་ཐད་དུ་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་ཤིན་ཏུ་ཆེ་བ་ཞིག་གསལ་གདབ་བོ་ད་ང་ཚོ་སྦྱོར་ཆོས་ནང་ཡོད་པ་དེ་ནང་བཞིན་རེད། སྦྱོར་ཆོས་ནང་ཡོད་པ་ཞིག་ནི། སྦྱོར་ཆོས་དེ་རྒྱུ་མ་ལོང་དང། མ་ཀྱི་ཀློག་པ་ཡིན་ན་རྒྱུ་མ་སྦྱོར་ཆོས་ཁོ་རང་ལྕང་སྐྱ་ཁྲི་ཀའི་ནས་བསྒྲིགས་བ།

སངས་རྒྱས། བྱང་ཆུབ་སེམས་དཔའ། དེ་ནས་ཉན་རང། དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་དེ་འདྲ་གཅིག་བྱེད་དགོས་ཀྱི་རེད། དེ་འདྲ་གྱི་གསུང་དང། ཁྲི་ཆུང་ལྔ་ཡོད་པའི་དབུས་མ་ཅུང་ཟད་མཐོ་བའི་ཁར། ངོ་བོ་རང་ལ་ཆོས་འདི་སྟོན་པའི་དྲིན་ཅན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་སྟོན་པ་ཐུབ་པའི་དབང་པོ་ངོ་བོ་འདོན་ཕྱག་དར་གྱིས་བསད་ད་ང་ཚོ་སྦྱོར་བའི་ཆོས་དྲུག་དེ་ནས་དེ་ནས་སངས་རྒྱས་ཤཱཀྱ་ཐུབ་པའི་ཕྱག་མཚན་གྱི་ཐུགས་སུ་ཡོད་རེད་བ། དེ་ཡང་ལམ་རིམ་གྱི་རྟོགས་པ་ཐམས་ཅད་བླ་མ་ལ་བརྟེན་ནས་སྐྱེ་དགོས་པས་ངོ་བོ་བླ་མ་ལ་བྱ་དགོས། བླ་མ་དེ་ནི་བྱིན་རླབས་མྱུར་བ་དང། ལམ་རིམ་གྱི་རྟོགས་པ་ཐམས་ཅད་བླ་མ་ལ་བརྟེན་ནས་སྐྱེ་དགོས་ཡོད་ཙང་ངོ་བོ་དེ་བླ་མ་ཡིན་པར་བསམ་བློ་གཏོང་དགོས་རེད། རྣམ་པ་དེ་ནི་བྱིན་རླབས་རྒྱ་ཆེ་བའི་ཆ་ནས་དེ་ནི་སངས་རྒྱས་ལ་བསྒོམས་པ་དེ་བྱིན་རླབས་རྒྱ་ཆེ་བ། བླ་མ་ལ་བསྒོམས་པ་དེ་ནི་བྱིན་རླབས་མྱུར་བ་དེ་འདྲ་གི་དགོས་པ་ཡོད་གསུངས་འདུག་བླ་མ་ཐུབ་དབང་དུ་བྱེད་པ་ནི་བསྟན་པའི་བདག་པོ་ཡིན་པས་ཆོས་ཀྱི་ཁུངས་ཐོས་པའི་ཆེད་དུ་ཡིན། ཕྱག་གཡས་ས་གནོན་གྱིས་ལྷ་ཡི་བུའི་བདུད་བཅོམ་པ་དང་ལྷུང་བཟེད་ནང་གི་བདུད་རྩི་དེ་ཡང་ན་བ་མེད་པ་སྨན་གྱི་བདུད་རྩིས། ཕུང་པོའི་བདུད་འཆི་བ་མེད་པ་ཚེ་ཡི་བདུད་རྩིས་འཆི་བདག་གི་བདུད་དང་ཟག་པ་མེད་པའི་ཡེ་ཤེས་ཀྱི་བདུད་རྩིས་ཉོན་མོངས་པའི་བདུད་འཇོམས་པར་མཚོན་ཏེ་སྟོན་པ་རང་གི་ངོ་སྐལ་གྱི་བདུད་བཞི་བཅོམ་ཟིན་པ་དང་རང་ཅག་གི་བདུད་བཞི་མྱུར་དུ་འཇོམས་པར་བྱེད་པའི་དོན་དུ་བསམ་དགོས་ཟེར། སྟོན་པ་ནི་ས་གནོན་མཉམ་གཞག་བྱས་ཏེ་བདུད་བཞི་བདུད་བཞི་བཅོམ་པ་དེ་མཚོན་པ་རེད་བ། ང་ཚོ་ནི་བཤེས་གཉེན་བདུད་འགྲོ་དང།

བླ་མ་རྣམས་ཀྱི་སྐུ། གཡོན་གྱི་ཁྲི་ཆུང་ལ་སྤྱི་གཙུག་འཇམ་དཔལ་དབྱངས་དང་གོང་བཞིན་སོག་མོ་རྟ་མཆོག་གི་བླ་མ་རྣམས་ཀྱི་སྐུ། གྱོད་ཀྱི་ཁྲི་ཆུང་ལ་རྒྱལ་བ་རྡོ་རྗེ་ཆོས་ལ་གོང་བཞིན་ཉོན་ལེགས་གྱེན་ལོག་རྒྱུད་ཀྱི་བླ་མ་རྣམས་ཀྱི་སྐུ། རྡོས་ཀྱི་ཁྲི་ཆུང་ལ་རང་གི་རྩ་བའི། རང་གི་རྩ་བའི་བླ་མ། རང་གི་རྩ་བ་བླ་མ་དེ་ཉིད་ཞག་བརྒྱ་དུས། ཞག་བརྒྱ་དུས་ཀྱི་ནོམ་པ་བྱེད།

ག་ཞིག་ག་ཞིག་རང་གི། ཕ་མ་དེ་འདྲ་གི། རང་གི་པ་ཕ་དང་ཨ་མ་དེ་འདྲ་གི་ཡི་གེ་སློབ་མཁན་དེ་འདྲ་ཡིན་དགོས་རོ། དེ་འདྲ་ཡིན་ནའི་བླ་མའི་གྲངས་ལ་ཡར་བཞག་ན་མ་གཏོགས་རང་གི་ཕ་མ་ཡིན་ཙང་སོ་ནམ་དྲན་གྱི་མེད། རང་གི་སྤུན་ཀྱག་དེ་འདྲ་གི་ཡི་གེ་སློབ་མཁན་ཡིན་ནའི་དེ་བླ་མའི་གྲངས་ལ་ཡར་བཞག་ན་མ་གཏོགས་རྒྱུ་མ། སོ་སོ་ཡི་རྒྱུད་ལ། རྟོགས་པ་སྐྱེ་བ་ལ་གེགས་ཞེ་དྲག་བྱེད་ཀྱི་རེད་དེ་བླ་མའི་གྲངས་ལ་བཞག་ནས་དད་པ་མ་བྱས་ན།

བསྟན་འགྲོའི་མཐའ་ལོངས་སྤྲུལ་ལ་གཙོ་བོ་ཀྱེ་སེམས་ཇོ་མོ་འབའ་ལུས་ཇོ་གཤིན་རྗེའི་ཡིད་ཞེས་གསུངས་པ་ལྟར་ཆོས་སྒྲུབ་པའི་བར་ཆོས་ཀྱི་གཙོ་བོ་སེམས་འཇོམས་པར་བྱེད་པའི་སྨོན་པ་དང། ལུས་འཇོམས་པར་བྱེད་པའི་ཕྱི་མཐའ་ཡས་པས་དེ་ཉིད་ཀྱི་སྙིང་པོ་ཆོས་ཕྱེད་ཀྱི་ཆོས་བསྟན་པའི་སྨོན་པ་འཇོམས་པ་དང་སྲིན་པོ་ཆེ་ཕྱི་མའི་ཚེ། ཕྱི་མཐའ་འཇོམས་པར་མཚོན། དཔེར་ན་ཇི་ལྟར་ཡིན་ཞེ་ན། བསྟན་འགྲོའི་མཐའ་ལོངས་སྤྲུལ་ལ་གཙོ་བོ་ཀྱེ་སེམས་ང་རང་ཚོ་དཀའ་བ་དང་བདེ་བའི་གདུལ་བྱ་རྣམས་ཀྱི་སངས་རྒྱས་ཀྱི་གོ་འཕོར་སྒྲུབ་པར་བྱེད་པ་ལ་བགེགས་ཀྱི་གཙོ་བོ་དེ། བགེགས་མང་པོ་ཡོད་རེད་བ་ང་ཚོ་མི་དང་མི་མ་ཡིན་པའི་བགེགས་གྲངས་མེད་ཡོད་རེད་སྒང་ག་ཕྱོགས་གཅིག་ཏུ་ཚུར་བསྡུས་པ་ཡིན་ན་གཉིས་ཁོངས་སུ་འདུས་ཀྱི་རེད་ཟེར་ཕྱིའི་བགེགས་དང་ནང་གི་བདུད་གཉིས་ཁོངས་སུ་འདུས་ཀྱི་རེད་ཟེར། ཕྱིའི་བགེགས་ནང་གི་བགེགས་ཟེར་དེ་གཉིས་གཉིས་ལས་ལྷག་པ་འདུས་ཡས་ཡོད་མ་རེད་ཟེར་ཚུར་རུབ་རུབ་བཟོས་པ་ཡིན་ན་ནི་ནང་གི་བདུད་དེ་ག་རེ་རེད་ཟེར་ན་སེམས་བྱུང་མ་རིག་པ་དེ་རེད། ཕྱིའི་བདུད་དེ་ག་རེ་རེད་ཟེར་ན་གཤིན་རྗེ་འཆི་བདག་དེ་རེད།

བགེགས་ཡིན་ན་གྲངས་ཀ་མང་པོ་ཡོད་ན་ཚུར་བསྡུ་ན་དེ་གཉིས་ཀྱི་ཁོངས་སུ་འདུ། ཨ་ནི་དེ་གཉིས་ནི་འཇོམས་པར་བྱེད་པ་ལ་ག་རེ་ག་རེ་བྱེད་དགོས་རེད་ཟེར་ན་བླ་མ་ཆོས་འཆད་ཀྱི་ཕྱག་རྒྱ་མཛད་ནས་བཞུགས་སྡོད་མཁན་དེ་ཡིན་ན་སེམས་བྱུང་མ་རིག་པའི་མུན་པ་དེ་སེལ་བར་བྱེད་པ། ཆོས་ཐོས་པ་ལ་བརྟེན་ནས་ཀུན་ཏུ་རྨོངས་པའི་དགྲ་འཇོམས་མཚོན་ཆ་ཡིན་ཟེར་འདུག་ག་ཁ་སོ། ཆོས་ཐོས་པ་དེ་ཀུན་ཏུ་རྨོངས་པ་དེ་རྨོངས་པ་མ་རིག་པ་ཟེར་མཁན་དེ་འཁོར་བའི་རྩ་བ་རེད་བ་ཨོ་དེ་དགྲ་དེ་འཇོམས་པར་བྱེད་པ་དེ། མཚོན་པ་དེ་གི་ཆོས་ཐོས་པ་རེད་གསུངས་འདུག་ཨ་དེས་བླ་མ་ཆོས་འཆད་ཀྱི་ཕྱག་རྒྱ་མཛད་པ་དེས་ན། ཐོས་པ་ལ་བསྐུལ་བ་དང་སེམས་བྱུང་མུན་པ་མ་རིག་པ་སྦྱོང་བྱེད། དེ་འཇོམས་པར་བྱེད་པ་དེ་མཚོན་པ་རེད། ད་མཉམ་གཞག་གི་ཕྱག་རྒྱ་མཛད་ནས་མཉམ་གཞག་དེའི་སྟེང་དུ། ཚེ་བུམ་བསྣམས་པ་དེས་ན་འཆི་མེད་ཚེའི་བདུད་རྩི་འཆི་མེད་ཚེའི་བདུད་རྩི་གདུལ་བྱ་ལ་གཏད་ཀྱི་ཟེར་བ་རེད། གདུལ་བྱ་ལ་གཏད་པ་དེ་ག་རེ་མཚོན་གྱི་རེད་ཟེར་ན། ཕྱིའི། ཕྱིའི་བགེགས་ཨ་ནི། གཤིན་རྗེ་འཆི་བདག། གཤིན་རྗེ་འཆི་བདག་དེ་འཇོམས་པར་བྱེད་པ་དེ་མཚོན་པ་རེད། ཨོ་དེ་ཡིན་ཙང། སྒྲུབ་པ་པོ་ཉམས་ལེན་ཉམས་ལེན་མཚོན་ནས་འདུག་སེ་ཅིག་བཞུགས་བསྡད་པ་རེད། ཕྱག་རྒྱ་ཁོ་རང་རང་ལ་ཨ་ནི་ཞེ་དྲག་མཚོན་བྱེད་མང་པོ་ཅིག་འདུག། མཚོན་བྱེད་མང་པོ་ཅིག་འདུག། དེ་ལ་བརྟེན་ནས་ཞི་རྒྱས་དབང་དྲག་གི་ལས་ཚོགས་སྒྲུབ་པའི་དམིགས་པའི་ཟབ་གནད་ཀྱང་མང་དུ་ཡོད་དེའི་མཐར་ཀློག་སློབ་པའི་དགེ་རྒན་ནས་བཟུང་སྟེ། ཀློག་སློབ་པའི་དགེ་རྒན་ཟེར་མཁན་དེ་ཀ་ཁ་སློབ་མཁན་དེ་རེད། དགེ་རྒན་ནས་བཟུང་སྟེ་ཆོས་འབྲེལ། དངོས་ཐོབ་ཀྱི་བླ་མ་རྣམས་ཀྱིས་བསྐོར་བ་ཟེར་ང་ཚོ་འདུལ་བ་མདོ་རྩ་བ་ན།

གྲངས་ཀ་རྒྱག་བྱས་ནས་ང་ཚོ་བླ་མ་ག་ཚོད་ཡོད་སྲིད་ས་ལོང་ས་བཤད་ཆོས་ཆོས་རྣམས་བྱས། དུས་ཀྱི་དུས་ལོ་ལ་ཉག་གུ་གུའི་བེར་དང། ཞུ་བདེ་ཡི་བླ་མ་ཞལ་བཞུགས་པ་རྣམས་ལ་ནི་འབོལ་གདན་རེད་ཟེར། ད་བླ་མ་ལ་གདན་ག་རེ་གདིང་དགོས་རེད་ཟེར་ན་བླ་མ་ཞལ་བཞུགས་སྡོད་མཁན་དེ་ལ་འབོལ་གདན་བཏིང་ན་མ་གཏོགས་པད་མའི་གདན་དུ་བཞུགས་པ་ཡིན་ན་རྟེན་འབྲེལ་ཐོག་ཏུ་ཆོག་གི་མ་རེད། མ་བཞུགས་པ་རྣམས་མ་བཞུགས་པ་རྣམས་ལ་པད་ཟླ་བྱ་དགོས། དེ་ལྟར་བླ་མ་ཁག་ལྔ་པོ་དེ་ལ་བླ་མ་སྡེ་ལྔ་ཟེར་རེད་དེ་ཡི་ཐ་སྔ་ཀྱི་ཁྲི།

ཁྲིད་བྱེད་རྫས། དག་ཐོག་སི་ནའི་ཡི་དམ་རྒྱུད་སྡེ་བཞི་པོ་དེ་སྐོར་ར་བཞིའི་ཕྱག་གིར་བ། ཆུ་བཟང་ཡེ་ཤེས་རྒྱ་མཚོ་ཡི་ཕྱག་བཞེས་རྒྱུད་སྡེ་བཞི་ཕྱོགས་བཞི་བཀོད་ནས་མདུན་དུ་བླ་མའི་གཡས་སུ་རྣལ་འབྱོར་རྒྱུད་སོགས། འཁོར་བྱེད་རྫས། ཆུ་བཟང་བླ་མར་མི་ཕྱེད་གསུང་འབུམ་དེ་འདྲ་ཡིན་པ་རེད། ཆུ་བཟང་བླ་མའི་ཚོགས་བཤད་དུས་བླ་མའི་ལས་མི་ཟེར་བ་ཡང་དེའི་གནད་ཀྱིས་ཡིན། དག་ཐོག་སི་ནའི་བླ་མ་མ་མཐོང་ཡང་དེ་ཡང་དེའི་གནད་ཀྱིས་ཡིན། ཕྱོགས་བཞི་ལ་བཀོད་དེ་ས་མཐོང་གི་མེད་པའི་སྒྲ་དང། གང་དང་ཡང་ཡི་དམ་བཅས་མཐར། སངས་རྒྱས་མཆོག་གི་སྤྲུལ་སྐུ་ཡི་རྣམ་པ་ཅན་དེ་ཡང་བསྐལ་བཟང་གི་སངས་རྒྱས་སྟོང་དང་བདེ་གཤེགས་བརྒྱད། ལྟུང་བཤགས་ཀྱི་སངས་རྒྱས་སུམ་ཅུ་སོ་ལྔ་ཚོ་གཙོ་བོ་བྱེད་དགོས་ཟེར། སངས་རྒྱས་དགུ་ཡོད་དེ། བསྐལ་བཟང་སངས་རྒྱས་སྟོང་དེ་ང་རང་ཚོ་ལ་འབྲེལ་བ་ཡོད་པ་རེད། འབྲེལ་བ་ག་འདྲ་སེ་ཡོད་རེད་ཟེར་ན་སྔ་མ། སྐྱེས་པ་སྐྱེས་ཚེ་ན་ཡང་ཕྱིའི་རྒྱུ་ལ་བསྐལ་བཟང་བྱས་ལ་འཛིན་པ་ཐག་བཅད་པས་སོང་བར་བ། ཁོང་རྣམས་ནི་བ། སངས་རྒྱས་སྟོང་ཐག་བཅད་པ་དེ་ག་དེ་ཡིན་ནམ་སྙམ་དུ་ཅིག་ཆོད་སྤྲོ་བྱེད་ཀྱི་ནས།

མཆོག་ཏུ་གྱུར་པ། དེ་འདྲ་ཡིན་ཙང་ནི་ཚོགས་ཞིང་ནང་ལ་གསེག་རྡོ་དགོས་རེད་ཟེར། དེ་ནི་སྤྱིར་སངས་རྒྱས་ལ་མཐའ་ཡས་ཀྱང་བསྐལ་བཟང་འདི་ཡི་སངས་རྒྱས་རྣམས། རང་ལ་འབྲེལ་ཆེ་བ་དང་བདེ་གཤེགས་བདུན་གྱི་སྨོན་ལམ། ཤཱཀྱ་བསྟན་པའི་མཐའ་དེར་འགྲུབ་པར་གསུངས་པ་དང་ལྟུང་བཤགས་ཀྱི་སངས་རྒྱས་སུམ་ཅུ་སོ་ལྔ་སྡིག་ལྟུང་སྦྱོང་བ་ལ་སྟོབས་ཆེ་བའི་གནད་ཀྱིས་ཡིན་དེ་ཡི་མཐར་ཉེ་སྲས་བརྒྱད་སོགས་བྱང་སེམས་རྣམས། ལྷ་ཡི་བུ་ཡི་རྣམ་པ། དེ་ཡི་མཐར་རང་རྒྱལ་བཅུ་གཉིས་སོགས་རང་རྒྱལ། དེ་ཡི་མཐར་འཕགས་པའི་གནས་བརྟན་བཅུ་དྲུག་སོགས། ཉན་ཐོས་རྣམས་དགེ་སློང། དགེ་སློང་གི་རྣམ་པ་ཅན་སྦྱངས་པའི་ཡོན་ཏན་ལ་གནས་པ་ཕྱག་ན་ལྷུང་བཟེད་འཁར་གསིལ་པོ་ཏི་སོགས་བསྣམས་པ་མི་འདྲ་བའི་ཁྱད་པར་རང་རྒྱལ་ལ་རང་རྒྱལ་རྣམས་ལ་དབུ་ཡི་གཙུག་ཏོར་ཅུང་ཟད་ཡོད་པ་གསུངས་ཟེར་རང་རྒྱལ་ལ་དབུ་ཡི་གཙུག་ཏོར་ཅུང་ཟད་ཡོད་པ་ཙམ་མ་གཏོགས་ཉན་ཐོས་དང་ཁོ་ཚོ་སྐྱེས་པ་གཅིག་རྐྱང་རེད་པས་ཚད་པའི་རྗེས་ཐོས་པ་འདས་པ་ཉན་ཐོས་ཀྱི་མཐར་ཁཎྜ་ཀ་པཱ་ལ་དང་རབ་གཏུམ་མ་ལ་སོགས་པ་དཔའ་བོ་དང་དཔའ་མོ་རྣམས་བདེ་མཆོག་ལས་གསུངས་པ་ལྟར་གྱིས་བཀོད་པ།

སྲུང་མ་དེ་གཙོ་བོ་ཅིག་ཡིན་པར། དེ་ཡི་ཕྱོགས་བཞིར་རྒྱལ་ཆེན་བཞི་སྟེ་དེ་ཡང་ཁྲི་སྟེང་དུ་འགོད་པ་དང་ཁྲི་སྟེང་དུ་མི་འགོད་པར་འོག་ཏུ། སྤྲིན་གྱི་ཕུང་པོ་རེ་ཡི་སྟེང་དུ་འགོད་པར་གསུངས་སོ། ཁྲི་ཡི་སྟེང་དུ་མ་འགོད་ཀྱི་ནི་ཕྱོགས་བཞི་ལ་ཁྲི། ཁྲི་དེ་འདྲ་སྤྲིན་གྱི་ཕུང་པོ་རེ་རེ་ཡོད་པར་བྱས། དེ་ཡི་སྟེང་དུ་རང་རང་གི་འཁོར་འབུམ་འབུམ་གྱིས། འབུམ་འབུམ་གྱིས་བསྐོར་དེ་གའི་འོག་ཏུ་སུ་ཅི་ནི་ཡོད་དེ་གའི་འོག་ཏུ་སུ་ཞིག་བཀོད་ན་འགྲིག་གི་རེད་རྒྱུན་གཉིས་ཡོད་པ་སྔ་མ་འཇིག་རྟེན་ལས་འདས་པ་དང་ཕྱི་མ་ནི་འཇིག་རྟེན་པའི་དབང་དུ་བྱས་པ་ཡིན། རྒྱལ་བཙན་སོགས་འཇིག་རྟེན་དྲེགས་པའི་ཚུལ་བཟུང་བ་རྣམས་དགོད་དུ་མི་རུང་ཟེར་ཚོགས་ཞིང་ནང་དུ་དགོད་དུ་མི་རུང་བ་རེད་སྔར་ཚེ་མཆོག་གླིང། བླ་མ་ཡོངས་འཛིན་རིན་པོ་ཆེར་ཚོགས་ཞིང་གཟིགས་སུ་ཕུལ་བས་སྲུང་མའི་ནང་བཙན་ཞིག་བྲིས་ཡོད་པ་ལ་ཕྱག་མཛུབ་བཙུགས་ནས་དེ་ཡི་ཚབ་ནོར་བུ་ཞིག་བྲིས་ན་ཨ་ཨ་ཞེས་གསུངས་པ་ལྟར་རོ་སྐྱབས་ཡུལ་རྣམས་རང་རང་གི་མདུན་ན་ངོ་བོ་རྟོགས་པའི་ཆོས་དཀོན་མཆོག་ཡིན་པ་ལ། རྣམ་པ་ལུང་གི་ཆོས་པོ་ཏིའི་རྣམ་པར་ཤར་བ། གདོང་ལྟར་ཁྲིད་ཆགས་མི་དོན་རང་ལ་དད་པ་ཟད་དེ་སྐྱབས་ཡུལ་ལ་ཀུན་འདུས་ནོར་བུ་ལུགས་དང་ཐོ་བརྩེགས་སོགས་མང་དུ་གསུངས་ཀྱང་རང་ལུགས